ང་དེ་རིང་གི་ལས་རིམ་གཙོ་སྐྱོང་པ་བློ་བཟང་ཆོས་འཕེལ་ཡིན། ད་རེས་ང་ཚོས་ཨ་རིའི་རྒྱལ་ས་ཝ་ཤིང་ཊོན་དུ་རྟེན་གཞི་བྱས་པའི། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ནང། ད་རེས་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ། རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་ཡི། བོད་ཟླ་དགུ་པ་ཚེས་ཉི་ཤུ་རྩ་གཅིག་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་གཅིག་པ་ཚེས་གསུམ། གཟའ་པ་སངས་ཀྱི་ལས་རིམ་ཁག་རྣམ་པ་ཚོ་ལ་ཞུ་གི་ཡིན། ད་ནི་དེ་རིང་གི་ལས་རིམ་ཁག་གི་ཐོག་མ་ལ་སེམས་ཀྱི་གི་བདེ་སྐྱིད་དཀྲུག་མཁན་ལ་དོ་སྣང་བྱས་ནས་གི་སེམས་ཞི་བདེ་ཡོང་ཐབས་གནང་དགོས་པ་དེ་གལ་ཆེན་པོ་ཡིན་པ་སྐོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལྷོ་ཀོ་རི་ཡ་གི་དད་ལྡན་པ་བརྒྱ་ཕྲག་ཁ་ཤས་ལ་གསུངས་ཡོད་པའི་སྐོར་གྱི་གནས་ཚུལ་བཅས་དེ་རིང་གི་གསར་འགྱུར་ཁག་དང།
དེ་ནས་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ནང། བོད་མི་རྣམས་བཙན་བྱོལ་བར་ཆགས་ཏེ་ད་ཆ་མི་ལོ་དྲུག་ཅུ་ལྷག་འགྲོ་མུས་ཡིན་ནའང། བཙན་བྱོལ་བའི་མི་རབས་གསར་པ་མང་པོ་ཞིག་ལ་དེང་གི་ཤེས་ཡོན་ཚད་ལྡན་ཐོབ་པའི་གོ་སྐབས་འདྲ་མིན་བྱུང་དང་འབྱུང་མུས་ཡིན་པ་མ་ཟད་འདབ་གཤོག་གཉིས་ལྡན་གྱི་མི་རབས་གསར་པ་མི་ཉུང་བ་ཞིག་སྐྱེད་སྲིང་བྱུང་མུས་ཡིན་པ་རེད།
མཐའ་མཇུག་ཏུ་དམིགས་བསལ་གྱི་གསར་འགྱུར་དང་སྐབས་དོན་གླེང་མོལ་ཞེས་པའི་གི་ལེ་ཚན་བཅས་ལས་རིམ་ཁག་གི་རྗེས་སུ་རིམ་པས་བྱས་ནས་རྣམ་པ་ཚོ་ལ་ཞུ་གི་ཡིན། དེ་རིང་གི་གསར་འགྱུར་ཁག་རྒྱང་སྲིང་ཞུ་གི་ཡིན། སེམས་ཀྱི་གི་བདེ་སྐྱིད་དཀྲུག་མཁན་ལ་དོ་སྣང་བྱས་ནས་གི་སེམས་ཞི་བདེ་ཡོང་ཐབས་གནང་དགོས་པ་དེ་གལ་ཆེན་པོ་ཡིན་པ་སྐོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལྷོ་ཀོ་རི་ཡ་གི་དད་ལྡན་བརྒྱ་ཕྲག་བརྒལ་བ་ཞིག་ལ་གསུངས་ཡོད་པ་རེད། དེ་ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཞུགས་སྒར་རྒྱལ་བའི་ཕོ་བྲང་དུ། ཕྱི་ཟླ་བཅུ་གཅིག་པ་ཚེས་གཉིས་ཉིན། ལྷོ་ཀོ་རི་ཡ་གི་མཁན་པོ་ཅིན་ཝང་མཆོག་གཙོས་པའི་གི་དད་ལྡན་སེར་སྐྱ་མི་མང་བརྒྱ་ཕྲག་བརྒལ་བ་ཞིག་ལ་མཇལ་ཁ་བསྩལ་ཡོད་པ་དང། སྐབས་དེར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དེང་སང་འཛམ་བུ་གླིང་འདིར། དེ་སྔོན་ལ་ནང་པ་སངས་རྒྱས་པའི་གི་ཆོས་མ་དར་བའི་གི་རྒྱལ་ཁབ་ཁག་ཏུའང། ནང་ཆོས་ལ་དོ་སྣང་བྱེད་མཁན་དེ་གསར་པ་ཞིག་སླེབས་ཀྱི་ཡོད་པ་དང། ལྷག་པར་དུ་སེམས་ཁམས་རིག་པ་དང་འབྲེལ་བའི་སྐོར་ལ་ནུབ་ཕྱོགས་རྒྱལ་ཁབ་ཁག་ཏུ་དོ་སྣང་བྱེད་མཁན་དེ་ཇེ་མང་དུ་འགྲོ་བཞིན་པ་མ་ཟད། ང་ཚོ་ཚང་མ་གིས་སེམས་ཀྱི་གི་བདེ་སྐྱིད་བསྐྲུན་རྒྱུ་དེ་ནི་གལ་ཆེན་པོ་དུ་བརྩི་གི་ཡོད་པ་དང་སེམས་ཀྱི་གི་བདེ་སྐྱིད་ནི་སྨོན་ལམ་བརྒྱབ་ནས་གི་འགྲུབ་རྒྱུ་མེད་པར་སེམས་དཀྲུག་མཁན་ལ་དོ་སྣང་བྱས་ནས་གི་སེམས་ནང་གི་བདེ་སྐྱིད་ཡོང་ཐབས་བྱེད་དགོས་པ་དེ་གལ་ཆེན་པོ་ཡིན་པ་སྐོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་འདི་ལྟར་སྩལ་ཡོད་པ་རེད། དེར་ཁེལ་ས། གཅིག་འཛམ་བུ་གླིང་འདི་སྒང་ལ་ཡ། སྔར་སངས་རྒྱས་པའི་ཆོས་མ་དར་སའི་ལུང་པའི་ནང་ལོགས་ལ་སངས་རྒྱས་པའི་ཆོས་ལ་དོ་སྣང་གསར་པ་བྱས་ཡ་ཞིག་དང། ལྷག་པར་སེམས་ཁམས་རིག་པ་དང་འབྲེལ་བའི་སྐོར་ལ་ནུབ་ཕྱོགས་རྒྱལ་ཁབ་ནང་ལོགས་ནས་དོ་སྣང་བྱེད་མཁན་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་ང་ཚན་རིག་པ་ངོ་ཤེས་པ་མང་པོ་ཡོད་རེད་ཆོས་དད་ཡོད་མ་རེད་སེམས་ཁམས་རིག་པའི་སྐོར་ནས་དོ་སྣང་བྱས་ཡོང་དུས་གཞི་ནས་ནང་པའི་གཞུང་གི་ནང་ལོགས་ལ་གསུངས་པ་དེ་དོ་སྣང་བྱེད་ཀྱི་འདུག་ག་གང་ལྟར་ང་རང་ཚང་མ་ལོག་སེམས་སྐྱིད་པོ་བྱུང་ན་བདེ་སྐྱིད་གལ་ཆེན་པོ་ཞིག་རྩི་གི་འདུག་ད་སེམས་ཀྱི་བདེ་སྐྱིད་ཟེར་ཡ་དེ་སྨོན་ལམ་བརྒྱབ་ནས་འགྲུབ་ཡ་ཅིག་ཕལ་ཆེར་མ་རེད་པ། སེམས་བདེ་སྐྱིད་སེམས་ཀྱི་བདེ་སྐྱིད་དཀྲུག་མཁན་དེ་ག་རེ་ཡིན་པ་དེ་དོ་སྣང་བྱས་ནས་དེའི་ཐོག་ནས་ཨེ་ནས་སེམས་ཞི་བདེ་ཡོང་ཡ་ཅིག། གཞན་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཀོ་རི་ཡ་གི་ཆོས་གྲོགས་དང་ང་ཚོ་ཚང་མ་དེ་བཅོམ་ལྡན་འདས་ཀྱི་གི་རྗེས་འབྲངས་པ་དང་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་དོ་སྣང་བྱེད་མཁན་གཅིག་གྱུར་ཆགས་ཡོད་པར་བརྟེན། འཛམ་གླིང་སྤྱི་ལ་བྱམས་བརྩེ་གོང་འཕེལ་གཏོང་རྒྱུ་འདི་ནི་ང་ཚོ་ཚང་མ་གི་ལས་འགན་ཞིག་རེད་ཅེས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དད་ལྡན་པ་ཚོ་ལ་བཀའ་སློབ་འདི་ལྟར་གནང་ཡོད་པ་རེད། ཨེ་ནི་དེ་རིང་འདིར་ཆོས་གྲོགས་ང་ཚོ་ཀོ་རི་ཡའི་ཆོས་གྲོགས་འདུག་སེ་མཇལ་རེ་རེད་ང་རང་ཚོ་ཚང་མ་ལོ་བཅོམ་ལྡན་འདས་ཀྱི་རྗེས་སུ་འབྲང་མཁན

མགོན་པོ་གང་ཉིད་ཀྱི་ཐུགས་རྒྱུད་ལ། ཚོགས་ལམ་གྱི་རྟོགས་པ་གནས་ཡོད་པ་དང། སྦྱོར་ལམ་གྱི་དགའ་རབ་ཡོང་པའི་གི་བཟོ་འདྲ་ཅིག་དང། དེ་མུ་མཐུད་ནས་ཀྱི་སྒོམ་དུས། མཐོང་ལམ་ཐོབ་རྒྱུ་ཡིན་པར་མ་ཟད། ས་བཅུ་ལམ་ལྔ་བགྲོད་ནས། ཐམས་ཅད་མཁྱེན་པ་གི་གོ་འཕང་ཐོབ་རྒྱུ་དེ། བློ་ཡི་གི་ནང་ལ་ཧ་ཅང་གསལ་པོ་ཞིག་འདུག་ཅེས་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་འདི་ལྟར་གནང་ཡོད་པ་རེད། ང་དེ་ནས་ཡང་ཚོགས་ལམ་ཕལ་ཆེར་ཐོབ་ཡོད་རེད་ད། སྦྱོར་ལམ་དགའ་རབ་ཅིག་ཡོང་གི་ཡོད་བསམ་གྱི་འདུག། ད་དེ་མུ་མཐུད་ནས་སྒོམ་ཡོང་དུས་མཐོང་ལམ་ཐོབ་ཡོང་གི་རེད། ང་རང་ཕལ་ཆེར་དུ་ཚོད་དཔག་རུ་བྱེད་དུས་ཚོགས་ལམ་ཐོབ་ཡོད་རེད། ད་སྦྱོར་ལམ་སྒང་ལ་ཡང་འགྲོ་བསྡད་ཀྱི་ཡོད་རེད། དེ་ནས་ས་དང་པོ་གཉིས་པ་གསུམ་པ་བཞི་པ་དུ་བྱས་ནས་ཨེ་ནི་ས་བཅུ་ལམ་ལྔ་འདི་བགྲོད་ནས་ཨེ་ནི་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་ཡག་ཅིག་གིས་གང་ལྟར་ཕ་གི་བློའི་ནང་ལ་གསལ་པོ་ཞེ་དྲག་ཞིག་འདུག་བསམ་བློ་གཏང་གི་ཡོད་གི། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་རུང་ལྷོ་ཀོ་རི་ཡ་གི་དད་ལྡན་ཆོས་ཞུ་བ་རྣམས་ལ་ནང་པ་སངས་རྒྱས་པའི་གི་ཆོས་ནི་སེམས་ལ་བཟོ་བཅོས་བྱས་ནས་ཀྱི་འགྲོ་དགོས་པ་ཞིག་ཡིན་པ་དེ་ཧ་ཅང་གི་ཡག་པོ་རེད་བསམ་བློ་གཏོང་སྟངས་ཀྱི་ཐོག་ནས་སེམས་ཀྱི་གི་ཞི་བདེ་ཡོང་དུས་རྫུ་འཕྲུལ་ཞིག་ཟེར་དུས་ངེད་ཀྱིས་དམིགས་བསལ་གྱི་དོ་སྣང་བྱེད་ཀྱི་མེད་གང་ལྟར་སེམས་ཀྱི་གི་ཞི་བདེ་དང། ལུས་ཀྱི་གི་འབྱུང་བ་ཆ་སྙོམས་པ་དེ་ནི་རྫུ་འཕྲུལ་ངོ་མ་དེ་ཡིན་པ་སོགས་ཀྱི་སྐོར་བཀའ་སློབ་གནང་ཡོད་པ་རེད། ལྷོ་ཀོ་རི་ཡ་གི་དད་ལྡན་པ་ཚོ་ཡིས་དགའ་དད་སྤྲོ་གསུམ་གི་སྒོ་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་རང་གི་བསམ་ཚུལ་བརྗོད་པ་དང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཉམས་ལེན་དང་འབྲེལ་བའི་སྐོར་ལ་གལ་ཆེ་བའི་གི་དྲི་བ་ལ་ལན་འདེབས་གནང་ཡོད་པའི་གི་གནས་ཚུལ་ཐོན་གི། ཉི་ཧོང་སྐུ་ཚབ་དོན་གཅོད་མཆོག་གིས་ལྷོ་ཀོ་རི་ཡ་གི་ཇོ་གེ་ཆོས་ཚོགས་ཀྱིས་བོད་དོན་ཡི་ཐོག་ལ་གླེང་སློང་གནང་བ་ལ་ཐུགས་རྗེ་ཆེ་ཞུས་ཡོད་པའི་གི་གནས་ཚུལ་ཐོན་གི། དེ་ཡང་ཉི་ཧོང་དང་ཤར་ཨེ་ཤི་ཡ་ཡི་བོད་ཀྱི་སྐུ་ཚབ་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་ཀྱིས་ལྷོ་ཀོ་རི་ཡ་གི་རྒྱལ་ས་སོ་ཡུལ་ནང་ལ་འཚམས་གཟིགས་ཕེབས་པའི་སྐབས་ལྷོ་ཀོ་རི་ཡ་གི་ཇོ་གེ་ཆོས་ཚོགས་ཀྱི་དབུ་བླ་འཇུ་གི་ཨོང་མཆོག་གཙོས་པའི་གི་ཚོགས་མི་རྣམས་ལ་མཇལ་འཕྲད་གནང་ཡོད་པ་རེད། མཇལ་འཕྲད་ཡི་སྐབས་སྐུ་ཚབ་དོན་གཅོད་མཆོག་གིས་ཁོང་རྣམས་ནས་བོད་ནང་གི་འགྲོ་བ་མི་ཡི་ཐོབ་ཐང་གི་གནས་སྟངས་ཐོག་ཐུགས་འཚབ་ཡོད་པ་དང་འབྲེལ་གླེང་སློང་གནང་བ་དང་དཔེར་ན། འདི་ལོ་སྤྱི་ཟླ་དྲུག་པ་ཡི་ནང་ལྷོ་ཀོ་རི་ཡ་ཡི་དམངས་གཙོ་ཚོགས་པའི་གྲོས་ཚོགས་འཐུས་མི་ཁག་ཅིག་བོད་ནང་ལ་འཚམས་འདྲིར་ཕེབས་པའི་རྗེས་བོད་ནང་གི་འགྲོ་བ་མི་ཡི་ཐོབ་ཐང་ཐོག་ལ་རྒྱ་ནག་གཞུང་གིས་རྩིས་མེད་རྡོག་རོལ་ཚབས་ཆེན་བཏང་ཡོད་ལུགས་བཤད་པ་ནི་གནོད་འཚེ་གཉིས་པ་ཞིག་རེད་ཅེས་གསུངས་པ་དེར་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པ་དང་དེ་བཞིན། གངས་ལྗོངས་ཀྱི་ཆོས་ཚོགས་བཅས་ནས་ཐུགས་འཚབ་དང་བཅས་རྒྱ་ནག་གཞུང་ལ་སྐྱོན་བརྗོད་བྱས་ཡོད་པར་བརྟེན། མཐའ་མ་གནད་དོན་དེ་ཡིས་རྐྱེན་པས་རྒྱ་ནག་གཞུང་གིས་དགོངས་དག་ཐུགས་བདེན་ཞུ་དགོས་བྱུང་ཡོད་པ་བཅས་གཅིག་གི་ལངས་ཕྱོགས་དང་རྣམ་འགྱུར་བསྟན་པ་དེ་ལ་སྐུ་ཚབ་དོན་གཅོད་ཕྱོགས་ནས་ཐུགས་རྗེ་ཆེ་ཞུས་ཡོད་པའི་གི་གནས་ཚུལ་ཐོན་གི། སོག་ཡུལ་དགའ་ལྡན་དགོན་པའི་མཁན་པོ་ཆོས་རྒྱལ་ལགས་ཀྱིས་ལོ་ངོ་སུམ་ཅུ་ལྷག་ཙམ་གཅིག་རིང་སོག་ཡུལ་ནང་ལ་མཁན་པོ་གི་འགན་ཁུར་པའི་རིང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཐེངས་ལྔ་ཙམ་སོག་ཡུལ་ནང་ལ་གདན་འདྲེན་ཞུས་ཡོད་ཀྱང་ད་རིང་ཁོང་མཁན་པོ་གི་ལས་ཁུར་ནས་དགོངས་པ་ཞུས་ཡོད་པའི་གི་གནས་ཚུལ་ཐོན་གི། དེ་ཡང་སོག་ཡུལ་དགའ་ལྡན་དགོན་པའི་ངོ་དེབ་ཐོག་གནས་ཚུལ་སྤེལ་བ་བཞིན་ན་བདུན་ཕྲག་སྔོན་མ་ཡི་ནང་སོག་ཡུལ་དགའ་ལྡན་དགོན་པའི་མཁན་པོ་ཆོས་རྒྱལ་ལགས་མཁན་པོའི་ལས་ཁུར་ནས་དགོངས་པ་ཞུས་ཡོད་པ་རེད། དེའི་སྐོར་ལ་འདི་ག་རླུང་འཕྲིན་ཁང་གིས་རུ་སོག་སྐུ་ཚབ་དོན་གཅོད་ཏེ་ལོ་རིན་པོ་ཆེ་སོགས་གནས་ཚུལ་དེ་དང་འབྲེལ་བའི་སྐོར་ལ་བཅར་འདྲི་ཞུས་པའི་སྐབས་ཁོང་གིས་གསུངས་ན། དགའ་ལྡན་དགོན་པའི་མཁན་པོ་ཆོས་རྒྱལ་ལགས་ཀྱིས་འདས་པའི་གི་ལོ་ངོ་སུམ་ཅུ་ལྷག་ཙམ་གཅིག་གི་རིང་དགའ་ལྡན་དགོན་པའི་མཁན་པོ་གནང་བ་དང་སོག་པོའི་ནང་གི་ནང་པ་ཡོངས་ཀྱིས་ཁོང་མཁན་པོ་བསྐོ་བཞག་གནང་པའི་གི་སྐབས་སོག་པོ་དེ་བཞིན་དམར་ཤོག་ནས་དམངས་གཙོ་ལམ་ལུགས་ལ་འཇུག་པའི་གི་དུས་ཚོད་ཉག་ཕྲ་ཅན་ཞིག་ཡིན་པ་དང། ལྷག་པར་དུ་སོག་ཡུལ་ནང་ལ་ཆབ་སྲིད་དང་དཔལ་འབྱོར། ཆོས་ཕྱོགས་སོགས་གཅིག་གི་དུས་ཚོད་ཛ་དྲག་ཅན་གྱི་སྐབས་སུ། ཁོང་ནི་མཁན་པོ་གི་ཐུགས་འགན་བཞེས་ཡོད་པར་མ་ཟད། ཁོང་མཁན་པོ་གནང་པའི་གི་རིང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཐེངས་ལྔ་ཙམ་སོག་ཡུལ་ནང་ལ་གདན་ཞུ་གནང་ཡོད་པ་དང། དེ་མིན་སོག་ཡུལ་ནས་གྲྭ་རྒྱུན་མང་པོ་ཞིག་རྒྱ་གར་ནང་ལ་སློབ་གཉེར་ཡི་ཆད་དུ་བཏང་ཡོད་པ་སོགས་གཅིག་གིས་ཁོང་གིས་མཛད་རྗེས་ཆེན་པོ་བཞག་ཡོད་པ་སྐོར་གསུངས་ཡོད་པ་རེད། མཁན་པོ་ཆོས་རྒྱལ་ལགས་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོ་ནས་བཟུང་སོག་ཡུལ་དགའ་ལྡན་དགོན་པའི་མཁན་པོ་གི་ལས་ཁུར་གནང་ཡོད་ཅིང། ཁོང་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་ལོར་རྡ་རམ་ས་རིགས་ལམ་སློབ་གཉེར་ཁང་དུ་ལོ་གཉིས་ཙམ་གཅིག་གི་རིང་ལ་སློབ་སྦྱོང་བྱས་ཡོད་པ་རེད། རྒྱ་ནག་གིས་ཐའེ་ཝན་ཕྱོགས་སུ་གནམ་དམག་གནམ་གྲུ་སོགས་བཏང་ནས་ཀྱི་སྡིགས་ར་གཏོང་བཞིན་པ་དེར་ཐའེ་ཝན་གྱི་ཕྱོགས་ནས་གདོང་ལེན་མ་བྱས་ཁ་མེད་དུ་ཆགས་ཡོད་པ་སྐོར་གསུངས་ཡོད་པ་རེད། དེ་ཡང་ཐའེ་ཝན་གྱི་བདེ་སྲུང་ལས་ཁུངས་ནས་སྤྱི་བསྒྲགས་ཤིག་སྤེལ་བའི་ནང། ཁ་རྩང་གཟའ་ཕུར་བུ་ཉིན། རྒྱ་དམག་གི་གནམ་དམག་གནམ་གྲུ་ཉི་ཤུ་ཙམ་དང། གནམ་ཐོག་ནས་སོ་ལྟ་བྱེད་རྒྱུའི་མི་མེད་གནམ་གྲུ་སོགས་ཐའེ་ཝན་གྱི་ལྷོ་བྱང་དང། ནུབ་རྒྱུད་ཡི་མངའ་ཁུལ་སོ་སོར་འཕུར་སྐྱོད་བྱས་ཡོད་སྟབས། འདི་ལ་ཐའེ་ཝན་གནམ་དམག་གི་ངོས་ནས་གདོང་ལེན་མ་བྱས་ཐབས་མེད་དུ་བྱུང་ཡོད་པ་རེད། འོན་ཀྱང། རྒྱ་ནག་གི་ངོས་ནས་གནད་དོན་དེའི་གི་ཐད་ལ་དམིགས་བསལ་གྱི་འགྲེལ་བཤད་གང་ཡང་བརྒྱབ་མེད་པ་རེད། ཧྥ་རན་སིའི་གྲོས་ཚོགས་ཀྱི་གསང་བ་ལས་དོན་ཚོགས་ཆུང་ནས་ཕྱིའི་རྒྱལ་ཁབ་ཁག་ནས་ཧྥ་རན་སི་གི་ནང་སྲིད་ལ་ཐེ་ཇུས་བྱེད་རྒྱུ་དེ་ཤུགས་ཆེ་རུ་ཕྱིན་ཡོད་པ་སྐོར་བརྗོད་ཡོད་པ་རེད། དེ་ཡང་གཟའ་ཕུར་བུ་ཉིན་ཧྥ་རན་སིའི་གྲོས་ཚོགས་ཀྱི་གསང་བ་ལས་དོན་ཚོགས་ཆུང་གིས་ལོ་འཁོར་ཡི་སྙན་ཐོ་ཞིག་བཏོན་ཡོད་པ་དང་དེའི་ནང་རྒྱ་ནག་དང་ར་ཤི་ཡ་གཙོ་བོ་བྱས་པའི་གི་ཕྱིའི་རྒྱལ་ཁབ་ཁག་ནས་ཧྥ་རན་སི་གི་ནང་སྲིད་ལ་སོ་ལྟ་དང་གནོད་འཚེའི་འཁྱོག་བཤད་ཀྱི་དཀྲོག་གཏམ་སྤེལ་གྱི་ཡོད་པ་སོགས་ཀྱི་གི་སྐོར་ཤུགས་ཆེ་རུ་འགྲོ་བཞིན་ཡོད་སྟབས་རྒྱལ་ཁབ་ཀྱི་བདེ་འཇགས་སྲུང་སྐྱོབ་དང་འབྲེལ་བའི་གི་ལས་དོན་ཁག་སྤེལ་ཕྱོགས་སུ་གུ་རྒྱང་རིང་པོ་ཡི་ཐོག་ནས་གདོང་ལེན་བྱེད་དགོས་པར་བརྟེན་རྒྱ་ནག་དང་ར་ཤི་ཡ་གི་ཧྥ་རན་སི་ནང་ཡོད་པའི་གི་དངུལ་རྣམས་གཞུང་བཞེས་གཏང་དགོས་པ་སྐོར་གསལ་སྟོན་བྱས་ཡོད་པའི་གི་གནས་ཚུལ་ཐོན་འདུག། རྒྱ་ནག་གི་སྲིད་བློན་འདས་པ་པོ་ལི་ཁེ་ཆང་གི། མྱ་ངན་གུས་བཏུད་ཡི་མཛད་སྒོ་དེ། རྒྱ་ནག་གཞུང་གིས་སྟབས་བདེ་ཞིག་ཚུགས་ཡོད་པའི་གི་གནས་ཚུལ་ཐོན་འདུག། དེ་ཡང་རྒྱ་ནག་གི་སྲིད་བློན་འདས་པ་པོ་ལི་ཁེ་ཆང་ལ་དམངས་ཁྲོད་ནས་ཁོང་ལ་མྱ་ངན་གུས་བཏུད་ཞུ་མཁན་དེ་རྦ་ཀློང་འཁྲུག་པ་ལྟ་བུའི་མྱ་ངན་གུས་བཏུད་ཤུགས་ཆེན་ཞུ་བཞིན་པ་རེད། ཡིན་ན་ཡང་དེའི་ཐོག་ལ་རྒྱ་ནག་གཞུང་གིས་དམ་དྲག་ཤུགས་ཆེན་བྱས་ཡོད་པ་རེད། ད་རིང་ལི་ཁེ་ཆང་གི་མྱ་ངན་གུས་བཏུད་ཡི་ཐོག་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་ཡང་མཛད་སྒོ་ཐོག་ལ་མཉམ་ཞུགས་བྱས་ཡོད་པ་རེད། ལི་ཁེ་ཆང་བདུན་ཕྲག་སྔོན་མ་ཡི་ནང་སྙིང་རྩ་འགག་ནད་ཀྱིས་རྒྱ་ནག་གི་ཧྲང་ཧའེ་གྲོང་ཁྱེར་ནང་ལ་གློ་བུར་དུ་འདས་གྲོངས་ཕྱིན་ཡོད་པར་རྒྱ་ནག་གཞུང་གིས་གསལ་བསྒྲགས་བྱས་ཡོད་ཀྱང་ཁོང་ནི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་དང་བློ་ཁ་མ་མཐུན་པའི་རྒྱ་ནག་གི་སྲིད་བློན་ཞིག་ཡིན་པར་གནད་དོན་དབྱེ་དཔྱད་པ་ཚོ་གིས་གསུངས་ཡོད་པ་རེད།

བོད་མི་རྣམས་བཙན་བྱོལ་བར་ཆགས་ཏེ་ད་ཆ་མི་ལོ་དྲུག་ཅུ་ལྷག་འགྲོ་མུས་ཡིན་ནའང། བཙན་བྱོལ་བའི་མི་རབས་གསར་པ་མང་པོ་ཞིག་ལ་དེང་གི་ཤེས་ཡོན་ཚད་ལྡན་ཐོབ་པའི་གོ་སྐབས་འདྲ་མིན་བྱུང་དང་འབྱུང་མུས་ཡིན་པ་མ་ཟད་བསླབ་སྤྱོད་གཉིས་ལྡན་གྱི་མི་རབས་གསར་པ་མི་ཉུང་བ་ཞིག་སྐྱེད་སྲིང་བྱུང་མུས་ཡིན་པ་རེད། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་གཅིག་ལོར་རྒྱ་གར་བྱང་ཤར་ཤི་ལོང་དུ་སྐྱེས་ཤིང་བཞུགས་སྒར་དྷ་རམ་ས་ལར་བོད་ཁྱིམ་སློབ་གྲྭ་ནས་བསླབ་མཐར་སོན་པའི་དངོས་ཁམས་རིག་པ་བ་འབུམ་རམས་པ་བསྟན་འཛིན་རབ་དགའ་ལགས་ནི་ད་ལྟའི་ཆར་ལྷོ་ཀོ་རི་ཡ་ཡི Seoul National University མི་རིགས་སློབ་ཆེན་གྱི་ནང་རྡུལ་ཕྲན་དངོས་ཁམས་རིག་པ Quantum Mechanics ཐོག་ཞིབ་འཇུག་གི་ཕྱག་ལས་གནང་མུས་ཡིན་འདུག།
རྡུལ་ཕྲན་མང་པོ་ཅིག་ཚོགས་ཡོད་པ་ཡིན་ན། དམིགས་བསལ་གྱི་རྡུལ་ཕྲན་གྱི་རིགས་ཁ་ཤས་ཅིག་ལ་ཡང་ཅིག་ཁོ་རང་གི་ཐུན་མོང་མ་ཡིན་པའི་ཁྱད་ཆོས་ཐོན་གི་ཡོད་རེད། འདི་འདི་འདྲ་བོ་ཡོད་རེད་དཔེར་ན་ཆ་བཞག་ན་ང་ཚོའི་གི་ཆུ་གི་ད Molecule ཡོད་རེད་བ། H2O ཞུ་གི་རེད་བ། དེ་འདྲའི་མང་པོ་ཅིག་བསགས་ཡོང་དུས། ཚ་གྲང་གི་ཁྱད་པར་ལ་དཔགས་པས། མཚམས་མཚམས། རླན་ཞིང་གཤེར་བའི་རང་བཞིན་གཤེར་གཟུགས་ཀྱི་རང་བཞིན་ཐོན་གི་འདུག་བ། གྲང་མོ་ཞིག་ཆགས་ན་ཡང་མཁྲེགས་གཟུགས་འཁྱག་པའི་རང་བཞིན་ཐོན་གི་འདུག་བ། ཚ་དྲགས་ན་རླངས་པའི་ངོ་བོ་ལ་འགྱུར་འགྲོ་གི་འདུག་བ། ངའི་རྡུལ་གཅིག་པ་རོ། ཁྱོད་ཀྱི་རྡུལ་གཅིག་པ་རེད་དེ་ཡིན་ན་ཁོ་རང་གི་དེ་འབྲེལ་གྱི་ཚོགས་པ་ལ་ཁྱད་ཆོས་འདྲ་མི་འདྲ་ཐོན་དེ་ཡང་ཕྱི་གི་རྐྱེན་ཚ་དྲོད་ཀྱི་རྐྱེན་ཕྱིས་ཀྱི་དོ། དེ་ནང་བཞིན་དེ་འབྲེལ་གྱི་རྡུལ་ཕྲན་དམིགས་བསལ་དེ་འདྲས་ལ་ཡང་གྲང་མོ་བཟོས་པ་ཡིན་ན། ཐུན་མོང་མ་ཡིན་པའི་ཚད་རྡུལ་རིག་པ་ནས་ཐོན་པ་མ་གཏོགས་སྔར་གྱི་ཚན་རིག་ནས་འགྲེལ་བཤད་བྱ་མ་ཐུབ་ཡ་གི་རྣམ་གཞག་མང་པོ་ཞིག་ཤར་ཡ་ཅིག་ཡོད་རེད། ཨ་ནི་ང་ཚོའི་གྱི་ཞིབ་འཇུག་ལྟར་དེ་འབྲེལ་གྱི་དངོས་པོའི་གྱི་ཁྱད་ཆོས་དང་ཨ་ནི་རྣམ་གཞག་འདི་གཏན་ལ་ཕབ་པའི་དེ་འདྲས་ཐོག་ལ་ཡིན།
ཁོང་གིས་རྒྱ་གར་ན་གནས་པའི་གཙུག་ལག་རབ་འབྱམས་པའི་སློབ་གཉེར་གནང་བའི་རྗེས་ཨ་མི་རི་ཀའི་འཕྲུལ་རིག་སློབ་ཆེན MIT དུ་དངོས་ཁམས་ཚན་རིག་ཐོག་མུ་མཐུད་སློབ་གཉེར་གནང་ཞིང། ཉིས་སྟོང་ཉི་ཤུ་ལོར Michigan State University སློབ་ཆེན་ནང་དུ་རྡུལ་ཕྲན་གྱི་དངོས་ཁམས་རིག་པའི་ཐོག་འབུམ་རམས་པའི་བསླབ་པ་མཐར་སོན་བྱུང་ཡོད་འདུག་ཉེ་ལམ་བཞུགས་སྒར་དུ་བསྐོང་ཚོགས་གནང་བའི་ཚན་རིག་དང་ནང་པའི་མཁས་པའི་དབར་གྱི་བགྲོ་གླེང་ཐོག་ཚན་རིག་པའི་ངོ་བོའི་ཐོག་ནས་མཉམ་ཞུགས་ཀྱིས་ཚད་རྡུལ་དངོས་ཁམས་རིག་པ་དང་སྣང་གནས་བར་གྱི་འགལ་ཟླའི་སྐོར་གཏམ་བཤད་གནང་ཡོད་པ་དེས་ནང་པ་དང་ཚན་རིག་གི་བགྲོ་གླེང་ཐོག་སྔར་དང་མི་འདྲ་བར་ནུབ་ཕྱོགས་ཀྱི་ཚན་རིག་པ་ཙམ་མིན་པར་བོད་མིའི་ཚན་རིག་པ་ཚོ་མཉམ་ཞུགས་ཀྱིས་རིག་གནས་འཕེལ་རྒྱས་ཀྱི་བྱ་གཞག་ཐོག་ལ་ལེགས་སྐྱེས་འབུལ་བར་ངོས་འཛིན་བྱེད་ཀྱི་འདུག། ད་སོ་སོ་ཡིན་པ་ཡིན་ན་ཅིག་ད་ཚན་རིག་ཕྲ་ལ་མཐུན་པོ་ཅིག་ལུགས་བྱས་ཡོད་རེད་བ། ད་ལྟ་བར་དུ་གི་ངའི་ཚན་རིག་དང་ནང་ཆོས་ཀྱི་ཉམས་མྱོང་མང་པོ་ཅིག་བསགས་བྱས་སྤྱོད་ཀྱི་ཐད་ཀྱི་འབྲས་བུ་སྒྲུབ་བྱེད་ལ་ཐུག་འགོ་དང་ཏིང་འཛིན་ངས་དེའི་གོ་སྐབས་དེ་ང་རང་ཐོབ་པ་དེ་དཔེ་བསོད་ནམས་ཆེན་པོ་ཡིན་འདོད་ཀྱི་འདུག།
འབུམ་རམས་པ་བསྟན་འཛིན་རབ་དགའ་ལགས་ནི་ཆུང་དུས་ནས་ཚན་རིག་དང་དངོས་ཁམས་རིག་པའི་ཐོག་ལ་དོན་གཉེར་ཡོད་མཁན་བཙན་བྱོལ་བའི་མི་རབས་གསར་པ་ཞིག་ཡིན་པ་དང་རང་གི་ཁྱིམ་ཚང་ལ་གོང་ཞུས་ཕྱི་རྒྱལ་གྱི་སློབ་གྲྭ་ཆེན་མོ་དེ་དག་ན་འགྲིམ་ཐུབ་པའི་དཔལ་འབྱོར་གྱི་ནུས་པ་མེད་ཀྱང་གཙོ་བོ་བོད་མི་སྒྲིག་འཛུགས་ཤེས་རིག་ལས་ཁུངས་དང་ཚོགས་སྡེ་གཞན་ཁག་གི་རྒྱབ་སྐྱོར་ལ་བརྟེན་ནས་བྱུང་བ་ཞིག་ཡིན་པ་ངོས་འཛིན་གནང་གི་འདུག། ཆོག་མཆན་བཏོན་པའི་ནང་ང་ཨ་རིར་འགྲོ་ཞིང་བོད་ཡིག་ཡར་རྒྱས་ཅན་ཞིག་རེད་བ་དེ་མཁྱེན་ཚོར་འདུག་འདིར་འགྲོ་བའི་རྒྱུ་མཚན་ཁ་ཡར་ལབ་པའི་ནང་ང་རང་རང་བཞིན་གྱིས་ནང་ཆོས་ཀྱི་ལྟ་གྲུབ་དང་དཔེ་ཆ་དེ་ཚོ་སློབ་བྱེད་འདོད་པ་ཡོད་རེད་བ། འདི་འདྲ་བྱས་ནས་སློབ་ཁྲིད་བྱེད་ཨ་ནི་གཅིག། ཨ་ལེ་སྔོན་ལ་དང་པོ་འགོ་ཐོག་མར་དཀའ་ལས་བརྒྱབ་བྱས་གཅིག་སྒྲིག་གཅིག་དཔེ་ཆ་གཅིག་ཀློག་གཉིས་ཀློག་བྱས་རང་བཞིན་གྱིས་བརྡ་ཆད་དང་ཐ་སྙད་ཚོ་འཇགས་ཡོང་གི་འདུག། ཚན་རིག་སོགས་དང་འབྲེལ་བའི་ལས་དོན་ཁག་ལ་ཡང་ཞབས་འདེགས་ཞུ་རྒྱུའི་ཆོད་སེམས་བརྟན་པོ་ཡོད་པ་གསུངས་ཤིང་བོད་ཀྱི་ན་གཞོན་ཚོས་ནང་ཆོས་ལ་སློབ་གཉེར་གནང་བ་ཡིན་ན་སྤྱི་སྒེར་ཚང་མར་ཕན་ཐོགས་ཡོད་པ་རང་གི་མྱོང་བ་དང་སྦྲགས་ཏེ་འགྲེལ་བརྗོད་གནང་བྱུང།

རྒྱ་ནག་གཞུང་གིས་དགུན་དུས་བོད་ཡུལ་དུ་ཡུལ་སྐོར་སྤྲོ་འཆམ་པ་མང་པོ་ཡོང་ཆེད། བོད་ཀྱི་རྒྱལ་ས་ལྷ་སའི་ཕོ་བྲང་པོ་ཏ་ལ་སོགས་བོད་རང་སྐྱོང་ལྗོངས་ཀྱི་ཡུལ་སྐོར་གནས་ཡུལ་གལ་ཆེན་ཁག་ཏུ་འགྲོ་རྒྱུར་རིན་མེད་ཡིན་པའི་ཁྱབ་བསྒྲགས་བྱས་ཡོད་པ་དང། དེ་དང་འབྲེལ་ནས་རྒྱ་ནག་གཞུང་གི་བྱེད་སྟངས་འདིའི་དམིགས་ཡུལ་ཇི་ཡིན་དང་འདིས་བོད་ཀྱི་ས་ཁུལ་ལ་ཤུགས་རྐྱེན་ཅི་ཞིག་ཐེབས་མིན་སོགས་ལ་མི་རྣམས་ཀྱིས་དོགས་པ་བྱེད་ཀྱི་ཡོད་པ་རེད།

སྤྱིར་བཏང་གཅིག་ང་ཚོ་བོད་པ་གཅིག་ཡིན་ན་ཨ་ནི་ད་སྨད་མདོ་ཁམས་གི་ས་ཆ་ནས་ད་ལྟ་བོད་རང་སྐྱོང་ལྗོངས་གི་ས་ཆ་ཨ་ནི་དབུས་གཙང་དང་ད་ནི་མངའ་རིས་སྐོར་གསུམ་གི་གནས་དེ་ཚོ་འགྲོ་ཡ་ལ་ད་སྤྱིར་བཏང་ཕྱི་རྒྱལ་ཁབ་ལ་འགྲོ་ཡ་ནང་བཞིན་གི་དམ་དྲག་ཆེན་པོ་བྱེད་གི་ཡོད་རེད་ཨ་ནི་འདིའི་སྒང་ནས་ནི་ད་འགྲོ་སྐྱོད་རང་དབང་གི་སྒང་ནས་ཁོ་ཚོ་གི།

མི་མང་གིས་ཁྱེད་རང་བརྗེད་ཀྱི་མ་རེད་ཟེར་བའི་ཡི་གེ་ཁ་ཤས་ཙམ་བྲིས་པ་དང་བཅས་པ་ལས་ཡི་གེ་ཆ་ཚང་གང་བྲིས་ཡོད་མེད་སུ་ཞིག་གིས་ཀློག་ཐུབ་ཀྱི་མེད་པའི་གནས་སྟངས་ཆགས་བསྡད་པ་དང་གང་ལྟར་དྲ་ཐོག་ཏུ་ལི་ཁི་ཆང་ལ་བསྟོད་པ་བྱས་པ་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ལ་སྨད་པ་བྱས་པ་བྲིས་པ་གི་ཡི་གེ་དེ་ཚོ་ཚང་མ་མེད་པ་བཟོ་ནས་དྲ་རྒྱ་དམ་བསྒྲགས་བྱེད་ཀྱི་ཡོད་པའི་གནས་ཚུལ་རྒྱལ་སྤྱིའི་གསར་འགྱུར་བརྒྱུད་ལམ་ཁག་མང་པོས་གནས་ཚུལ་ཁྱབ་སྤེལ་བྱས་འདུག་གོང་ཞུས་ལི་ཁེ་ཆང་གི་སྐོར་རྒྱ་ནག་གཞུང་ཕྱོགས་ནས་གླེང་གཞི་ཉུང་དུ་གཏོང་ཐབས་དང། དེ་བཞིན་དྲ་ཐོག་བཀག་རྒྱའི་གནས་ཚུལ་གཅིག་ནས་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གིས་ཨ་རིའི་ནང་བཞུགས་པའི་རྒྱ་བོད་གནད་དོན་དབྱེ་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་ལ་བཅར་འདྲི་ཞུས་པར་ཁོང་གིས། ལི་ཁེ་ཆང་ནི་རྒྱ་ནག་གི་སྲིད་བློན་གཞན་དག་དང་བསྡུར་ན་དམིགས་བསལ་འཇོན་ཐང་ཅན་ཞིག་ལ་ངོས་འཛིན་བྱེད་ཀྱི་མེད་ཀྱང་ཁོ་གི་བསམ་བློ་གཏོང་ཕྱོགས་དང་ལས་དོན་སྒྲུབ་ཕྱོགས་ཐོག་རྒྱ་ནག་ནང་མི་མང་པོ་ཞིག་གིས་དགའ་མོས་བྱས་ཡོད་ཆ་ཡི་ལྟར་རྒྱ་ནག་གཞུང་ཕྱོགས་ནས་སྔོན་མ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོ་ལ་ཧུའུ་ཡའོ་པང་འདས་གྲོངས་བྱུང་བ་གི་སྐབས་སུ་སློབ་མ་ཚོ་གིས་མྱ་ངན་གྱི་བྱེད་སྒོ་རིམ་པ་སྤེལ་མཐར་འཛམ་གླིང་སྟེང་མིང་དུ་གྲགས་པ་གི་སློབ་མ་གི་དམངས་གཙོ་ལས་འགུལ་དེ་བྱུང་བ་གི་དབང་གིས་ད་ལྟ་རྒྱ་ནག་གཞུང་ཞེད་སྣང་བྱེད་དགོས་པ་ཞིག་ཆགས་ཡོད་པ་གསལ་པོ་མཚོན་ཡོད་ཅེས་གསུངས་ཡོད། ད་དེ་འདྲས་ཀྱི་དམ་དྲག་བྱེད་དགོས་ཡག་གི་རྒྱུ་མཚན་གཙོ་བོ་ག་རེ་རེད་ཟེར་དུས་ད་ང་རའི་ལྟ་སྟངས་ཞུས་པ་ཡིན་ན་སྤྱིར་བཏང་ལི་ཁེ་ཆང་འདི་ད་སྔོན་མ་སྲིད་བློན་ཟུར་པ་ཀྲུའུ་རུང་ཅི་ཝུན་ཇཱ་པའོ་ཝང་ཡང་ནང་ལྟར་གྱི་སྐད་གྲགས་ཆེན་པོ་དང་འཇོན་ཐང་ཆེན་པོ་རབ་ཅིག་ལ་བརྩི་གི་ཡོད་མ་རེད་ཡིན་ནའི་ལི་ལི་ཁེ་ཆང་གི་བསམ་བློ་བཏང་སྟངས་དང་བྱེད་སྟངས་ཀྱི་ཐོག་ནས་མང་ཚོགས་དགའ་བ་རབ་ཅིག་ཡོད་རེད་ད་དེ་འདྲས་རབ་ཅིག་གི་ཐོག་ནས་མྱ་ངན་རེ་བ་བྱས་ཚོགས་འཚོགས་མང་པོ་བྱས་པ་ཡིན་ན་བརྒྱད་ཅུ་གྱ་དགུའི་སྤྱི་ཟླ་བཞི་པའི་ནང་ལ་ཧུའུ་ཡའོ་པང། གྲོངས་པའི་སྐབས་ལ་ཡང་ཨ་ནེ་སློབ་ཕྲུག་གིས་གདུང་སེམས་མཉམ་སྐྱེད་ཀྱི་ལས་འགུལ་སྤེལ་ནས་ཨ་ནེ་རིམ་པས་རིམ་པས་ཆེས་རྒྱ་ཆེ་རུ་ཕྱིན་ནས་ཨ་ནེ་ཐ་མ་དེ་བརྒྱད་ཅུ་གྱ་དགུ་དྲུག་བཞི་གནམ་བདེ་སྒོ་མོ་ཆེའི་དོན་རྐྱེན་དེ་བྱུང་བ་རེད་པ་འདིའི་ཞེད་སྣང་གིས་ཡིན་པ་དེ་གསལ་བོ་རེད་བསམ་གྱི་འདུག་ང་རའི་ལྟ་སྟངས་ལ་ཡ། དེ་མིན་ཡང་ལི་ཁེ་ཆང་དང་ཞི་ཅིན་ཕིན་གཉིས་བར་ལངས་ཕྱོགས་མི་མཐུན་པ་གི་འགལ་ཟླ་ཡོད་པ་ངོས་འཛིན་བྱེད་མཁན་མང་པོ་ཡོད་པ་ལྟར་ཀུན་དགའ་བཀྲ་ཤིས་ལགས་ཀྱིས་དཔྱད་བརྗོད་གནང་སྐབས

དཔལ་འབྱོར་གྱི་འགན་གཙོ་བོ་འཁྱེར་གྱི་ཡོད་རེད་ད་ཞི་ཅིན་ཕིན་ཡར་སླེབས་པའི་རྗེས་ཀྱི་ལས་རྒྱུན་གཉིས་པ་གསུམ་པ་ནས་བྱས་རྗེས་ཨ་ནི་གཅིག་དཔལ་འབྱོར་སྒྱུར་བཅོས་ཀྱི་ཚོགས་ཆུང་ཟེར་ཡ་རབ་རྒྱལ་ཁབ་བདེ་འཇགས་ཀྱི་ཚོགས་ཆུང་ཟེར་བ་འདྲ་མང་པོ་བཙུགས་ཨ་ནི་འདི་གས་ཀྱི་ཚོགས་ཆུང་གི་ཚོགས་གཙོ་དེ་ཞི་ཅིན་ཕིན་གྱི་ཉག་འདི་བྱེད་དུས་ཨ་ནི་རང་བཞིན་གྱིས་རྒྱུན་ལས་མི་བདུན་བྱས་པ་དབུས་ཆབ་སྲིད་ལྷན་ཚོགས་འདིའི་སྒང་ལ་ཡར་ཨ་ནི